དེ་ཡང་ཐོག་མར SBS བོད་སྐད་སྡེ་ཚན་འགོ་བཙུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ཨོ་སི་ཀྲི་ལི་ཡར་གཞིས་སྤོ་མཁན་བོད་མི་སྐྱབས་བཅོལ་བ་རྣམས་ལ་རྒྱལ་ཁབ་དེའི་ལམ་སྲོལ་དང། ཁྲིམས་ལུགས་ཆབ་སྲིད་ཀྱི་འགྲོ་ལུགས། སྤྱི་ཚོགས་ཀྱི་འགྲོ་སྟངས་སོགས་རང་ཉིད་སོ་སོའི་སྐད་ནང་ལམ་སྟོན་ཞུ་ཆེད་ཡིན། དེ་ཡང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་མི་འབོར་ཞིབ་བཤེར་གྱི་གྲུབ་འབྲས་ལ་བརྟེན། ཧ་ཅང་དགོས་མཁོ་ཆེ་བའི་སྐད་རིགས་ཁག་བདུན་གྱི་ནང་རླུང་འཕྲིན་རྒྱང་བསྲིང་གནང་རྒྱུའི་གཏན་འཁེལ་བ་ལས SBS བོད་སྐད་དེ་འགོ་བཙུགས་པ་ཞིག་རེད། ཐོག་མར་བོད་སྐད་སྡེ་ཚན་འགོ་འཛུགས་སྐབས་ཨོ་སི་ཀྲི་ལི་ཡའི་ས་གནས་སོ་སོའི་བོད་རིགས་མཐུན་ཚོགས་ཁག་གི་འཐུས་མི་ཚོས་དགའ་བསུའི་འཚམས་འདྲི་ཞུས་པར་མ་ཟད། ད་བར་མུ་མཐུད་རྒྱབ་སྐྱོར་གནང་དང་གནང་མུས་ཡིན།
ཐོག་མར་དེ་ནི་ད་ལྟ་ཨོ་སི་ཀྲི་ལི་ཡ་གི་ཨེས་པི་ཨེས་བརྙན་འཕྲིན་གྱིས་བོད་སྐད་ཐོག་ནས་ད་ལྟ་བརྙན་འཕྲིན་གསར་པ་འགོ་བཙུགས་པ་དེ་ངས་དཔེ་ཡག་པོ་རེད་དྲན་བསྡད་འདུག། དང་པོ་དེ་ལ་ད་ནས་ད་རང་ཚོའི་ད་ནས་ང་ཚོའི་ཁ་ལོ SBS ལ་ང་ཚོ་བོད་པའི་རླུང་འཕྲིན་ཁང་འདི་འདྲ་བཙུགས་ཐུབ་པ་དེ་ང་ཚོ་བོད་པ་ཆ་ཚང་གི་ཏོག་གསེར་ལ་ཡོད་བོད་པ་ཆ་ཚང་གི་སྤོབས་པ་སྐྱེ་ཡོད་བ་ཞིག་རེད་དེ་ལ་ངེད་ཨ་ནི་གཙོ་བོ་ད་རེས་འདི་གཞུང་འབྲེལ་ངོས་ནས་འདུག་ང་ཚོ་ལ་ལྷག་པར་དུ་བོད་པ་ལ་དམིགས་ནས་འདུག་རླུང་འཕྲིན་གྱི་ལས་རིམ་ཅིག་འདུག་ཟུར་བཟའ་བ་འདི་དངོས་གནས་ཕན་ཐོགས་ཆེན་པོ་ཞེ་དྲག་ཡོད་རེད་བསམ་གྱི་འདུག།
གཤམ་ལ SBS བོད་སྐད་སྡེ་ཚན་གྱིས་ད་བར་གནས་ཚུལ་སྤེལ་བ་ཁག་འགའ་ཤས་རྣམ་པ་ཚོར་ངོ་སྤྲོད་ཞུ་རྒྱུ་ཡིན། ཨ་ནི Australia ང་རང་གྷ་ཚོ་ན་ར་བྱི་གྷར་ཆུངས་ལབ་ཡིན Australia ཡ་མི་ཚོ་བད་དེ་གྷར་གྷར་ལབ་རེ་གཅིག་རང་དབང་མང་པོ་འདུག་བ། དེ་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་ལྔ་པའི་ནང་སྐུའི་སྲིང་མོ་ཨ་མ་རྗེ་བཙུན་པད་མ་ལགས་མཆོག་དེ་གར Australia ཡ་ཕེབས་སྐབས་བཅར་འདྲི་བྱས་པ་དེ་རེད།
རྩ་བའི་འདི་རེད། ད་རྒྱལ་བ་རིན་པོ་ཆེ་སྐུའི་འཁྲུངས་སྐར་ཟེར་དུས་ཙམ་པ། ལོ་རྟག་པ་རེ་ཞིག་ང་ཚོ་བོད་པ་ཚོ་སྲུང་བརྩི་བྱེད་དགོས་ཡག་གི་དེ་འདྲ་ཅིག་ད་བོད་པ་བོད་པ་ཚོ་གི་སེམས་གཏིང་ནས་རྦད་དེ་དང་ལེན་ཆེན་པོའི་ངང་ནས་ཨེ་ནི་སྲུང་བརྩི་བྱེད་དགོས་པ་རེད། དེ་ནི་ཨོས་ཏྲེ་ལི་ཡར་གནས་སྡོད་བོད་མི་ཡོངས་ཀྱིས་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་གསུམ་ལ་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩི་གཟབ་རྒྱས་ཞུས་པའི་སྐོར་རེད།
དེ་སོང་ཙང་ད་རེས་ཐེངས་གསུམ་པ་བཅར་བའི་སྐབས་ད་ཐུགས་རྗེ་ལེགས་འབུལ་གྱི་མཛད་སྒོ་ལ་སུ་ཕེབས་འདུག་ཟེར་ན་ད་ཆབ་སྲིད་ཚོགས་པ་ཆ་ཚང་གི་སྐུ་ཚབ་ཕེབས་ཤག་དེའི་ནང་ནས་བློན་ཆེན་རང Ken Wyatt མཆོག་ཕེབས་བྱས་ང་རང་ཚོ་གཟེངས་རྟགས་ཟེར་ནས་ཐུགས་རྗེ་ལེགས་འབུལ་གཟེངས་རྟགས་དེ་ཁོ་རང་བཞེས་རོགས་གནང།
ཡང་དེ་ནི། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་ལགས་མཆོག་ཨོ་སྟྲེ་ལི་ཡའི་གཞུང་མང་གཉིས་ལ་ཐུགས་རྗེ་ཆེ་ཞུའི་མཛད་རིམ་ཆེད་ཨོ་སྟྲེ་ལི་ཡར་ཕེབས་སྐབས་བཅར་འདྲི་བྱས་ཡོད་པ་དེ་རེད། བོད་པའི་སྐད་ཡིག་ལ་དོ་སྣང་དམིགས་བསལ་གྱིས་སློབ་ཁྲིད་གནང་དགོས་དོན་འགྲེལ་བརྗོད་གནང་བར། The reason that we want to teach languages such as Khmer། བོད་པའི་སྐད་ཡིག་དེ་ཡང་གནའ་རབས་ཀྱི་ལོ་རྒྱུས་དང་ལྡན་པའི་སྐད་ཡིག་ཤིན་ཏུ་ཕྱུག་པོ་ཞིག་རེད། དེར་བརྟེན་བོད་པའི་སྐད་ཡིག་ནང་ནང་ཆོས་དང་རིག་གཞུང་ངོ་མ་གཏིང་ཟབ་ཀྱི་ཤེས་ཡོན་བླང་རྒྱུ་ཡོད་པ་ཡིན། ཡང་དེ་ནས་ཨོསྟྲེ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན Nicholas Ferrale མཆོག་ལ་ཨོསྟྲེ་ལི་ཡའི་གཙུག་ལག་སློབ་གཉེར་ཁང་ཁག་ཏུ་བོད་ཡིག་སློབ་ཁྲིད་གནང་འགོ་བཙུགས་པའི་སྐོར་ཡིན།
དེ་རིང་གསུམ་བཅུའི་དུས་དྲན་གྱི་མཛད་སྒོ་དེ་ལ་ཡང་མཉམ་ཞུགས་བྱས་པའི་རྒྱུ་མཚན་གཙོ་བོ་འདི་ནི། གནད་དོན་ཆེན་པོ་གསུམ་ལ་ཐུག་གི་འདུག་དང་པོ་དེ་དྲན་གསོ་བྱས། གཉིས་པ་དེ་ཆིག་སྒྲིལ་བྱས་གསུམ་པ་དེ་འཐབ་རྩོད་བྱས་ནས། གནད་དོན་ཆེན་པོ་གསུམ་བྱས།
དེ་ནས་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་བོད་མི་ཚོས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་གསུམ་བཅུའི་སྒེར་ལངས་ཆེན་མོ་བྱུང་ནས་མི་ལོ་དྲུག་ཅུ་ཧྲིལ་པོ་འཁོར་བའི་དུས་དྲན་སྲུང་བརྩི་གནང་ཡོད་པའི་སྐོར་རེད།
ད་རེས་ཀྱི་ཚོགས་འདུ་ཉིན་མོ་གཉིས་ཀྱི་ནང་ལ་ཡང་རྩ་བ་ཉིད་ནས་ཉོ་མ་སོར་ཚོགས་འདུ་པས་ཚང་མ་ལོ་ལ་དངོས་གནས་ད་དཔེ་དོན་སྤྱི་དང་མཁས་དབང་དཔེ་དོན་དངོས་གནས་མང་པོ་འདི་ན་གདན་འདྲེན་ཞུས་ཤར་བ་ཚང་མས་གནས་ནས་དཔེ་དེབ་གང་དག་དངོས་གནས་བསླབ་བྱ་ལེན་དགོས་ཡ་མང་པོ་ཞིག་རག་འདུག་ལ་ད་རེས་ཚོགས་འདུ་འདི་ལ་དངོས་གནས་ང་རང་བསམ་པ་ལས་དཔེ་དེབ་ད་ག་རེ་རག། དེ་ནས་ཨོ་སི་ཀྲི་ལི་ཡའི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་གོ་སྒྲིག་དང་ས་གནས་སིད་ནི་བོད་རིགས་མཐུན་ཚོགས་ཀྱི་མཐུན་འགྱུར་རོགས་རམ་འོག་བོད་ཀྱི་སྐད་ཡིག་དར་རྒྱས་གཏོང་ཕྱོགས་ཀྱི་རྒྱལ་ཡོངས་ཚོགས་ཆེན་ཐེངས་དང་པོ་དེ་ཚུགས་ཡོད་པའི་སྐོར་རེད། དེ་བཞིན SBS བོད་སྐད་སྡེ་ཚན་གྱིས་རེས་གཟའ་པ་སངས་ཆར་ཅན། Settlement Guide། སྟེ་གཞིས་ཆགས་ལམ་སྟོན་བྱས་གནས་ཚུལ་རྒྱང་སྲིང་ཞུས་ཡོད། དཔེར་ན་ཨོ་སི་ཀྲི་ལི་ཡའི་ཉིན་མོའི་ངོ་སྤྲོད། ཨོ་སི་ཀྲི་ལི་ཡའི་མཚོ་འགྲམ་གྱི་བདེ་འཇགས། ཨོ་སི་ཀྲི་ལི་ཡའི་ནང་ནད་འགོག་སྨན་ཁབ་རྒྱག་ཚུལ། ཁ་ལོ་བའི་ལག་ཁྱེར་བླངས་ཚུལ། སེམས་ཁམས་འཕྲོད་བསྟེན་གྱི་རོགས་སྐྱོར་བླངས་ཚུལ། སྨན་པ་བསྟེན་ཚུལ། དེ་བཞིན་ཨོ་སི་ཀྲི་ལི་ཡའི་མི་སེར་ཆགས་ཚུལ་སོགས་བོད་རིགས་གསར་རྙིང་ཚང་མར་ཕན་པའི་བརྗོད་གཞིའི་ཐོག་གཞིས་ཆགས་ལམ་སྟོན་ཞུས་ཡོད། ལྷག་པར་དུ་ད་ལོའི་གསུམ་བཅུ་དུས་དྲན་དང་རྒྱལ་ཡོངས་བོད་ཀྱི་སྐད་ཡིག་ཚོགས་ཆེན་སྐབས་ང་ཚོས SBS བརྙན་འཕྲིན་སྡེ་ཚན་དང་མཉམ་ལས་གནང་ཡོད། ང་ཚོའི་ལེ་ཚན་དེ་མ་འོངས་པར་རྒྱུན་སྐྱོང་ཐུབ་པར་ལྷན་རྒྱས་ཀྱིས་མུ་མཐུད་ནས་རྒྱབ་སྐྱོར་གནང་རོགས། ཁྱེད་ཀྱིས SBS བོད་སྐད་གསན་ཆེད་རང་ཉིད་ཀྱི་ལག་ཐོག་ཁ་པར་སྟེང SBS Radio ཞེས་པའི་མཉེན་ཆས་དེ་ཕབ་ལེན་གནང་ནས་བོད་སྐད་གདམ་ཀ་གནང་ཆོག། སླར་ཡང་ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། hear more stories in your language by visiting sbs.com.au